ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས Podcast ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན་ང་པད་མ་རྡོ་རྗེ་ཡིན་ཨ་མེ་རི་ཀའི་ནང་དུ་རྟེན་གཞི་བྱས་ཡོད་པའི་ཕིའུ་ཉམས་ཞིབ་ལྟེ་གནས་ཀྱིས་ཉེ་ཆར་རྒྱལ་ཁབ་ཉི་ཤུ་རྩ་བཞི་གི་ནང་དུ་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་པའི་སྐབས་མི་དར་མ་ཡོངས་ལས་བརྒྱ་ཆ་དྲུག་ཅུ་རེ་བདུན་ལྷག་གིས་རྒྱ་ནག་ལ་མི་དགའ་བའི་རྣམ་པ་སྟོན་བཞིན་པ་དང།

རྒྱ་ནག་ནི་ད་འཛམ་གླིང་གི་ཞི་བདེ་དང་གཏན་འཇགས་ཀྱི་ཐད་ལ་ནུས་པ་འདོན་མཁན་ཞིག་རེད་ཅེས་བརྗོད་ཡོད་པ་རེད། ཡིན་ན་ཡང་བརྒྱ་ཆ་བདུན་ཅུ་དོན་གཅིག་ལྷག་གིས་རྒྱ་ནག་གིས་འཛམ་གླིང་གི་ཞི་བདེ་དང་གཏན་འཇགས་ཀྱི་ཐད་ལ་ནུས་པ་གང་ཡང་འདོན་གྱི་མེད་རེད་ཅེས་བསམ་ཚུལ་བསྟན་ཡོད། ན་རྒྱལ་ཁབ་གཞན་གྱི་ཁེ་ཕན་ནི་རང་གི་རྒྱལ་ཁབ་ཀྱི་ཁེ་ཕན་ནང་བཞིན་མཐོང་མཁན་ཞིག་རེད་དམ་ཞེས་རྒྱ་ནག་གི་སྐོར་ནས་དྲི་བ་དྲིས་པའི་སྐབས་སུ། ཡང་བརྒྱ་ཆ་ཉི་ཤུ་རྩ་གཉིས་ཙམ་གྱིས། རྒྱ་ནག་ནི་གཅིག་རྒྱལ་ཁབ་གཞན་གྱི་ཁེ་ཕན་དེ་རང་གི་རྒྱལ་ཁབ་ཀྱི་ཁེ་ཕན་ནང་བཞིན་སྲུང་སྐྱོབ་བྱེད་མཁན་ཞིག་རེད་ཅེས་བརྗོད་ཀྱི་ཡོད་པ་དང། ཡང་བརྒྱ་ཆ་བདུན་ཅུ་དོན་དྲུག་གིས་ནི་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ཁེ་ཕན་སྣང་མེད་དུ་འཇོག་མཁན་ཞིག་རེད་ཅེས་བསམ་ཚུལ་བསྟན་ཡོད། ད་འདས་པའི་ལོ་མང་པོ་ཞིག་གི་རིང་ལ་རྒྱ་ནག་ལ་རྒྱལ་སྤྱིའི་སྟེང་དུ་ཅི་ནས་ཀྱང་རྣམ་འགྱུར་ཟེར་ན་འདྲ་གི་ལྟ་སྟངས་དེ་ཡག་པོ་ཞིག་མིན་ན་ཡང་ད་དམིགས་བསལ་གྱིས་རྒྱ་ནག་གིས་འཛམ་གླིང་གི་སྟེང་དུ། ཏོག་ནད་དེ་ཁྱབ་གདལ་དུ་འགྲོ་བར་བྱས་པའི་རྗེས་སུ། ད་གང་ནས་ཡིན་ན་ཡང་གཅིག་རྒྱ་ནག་ལ་ལྟ་ཚུལ་ངན་པ་འཛིན་མཁན་དེ་ཇེ་མང་དུ་གྱུར་ཡོད་པ་རེད། ན་ཕིའུ་ཉམས་ཞིབ་ལྟེ་གནས་ཟེར་བ་འདི་ག་རེ་རེད་ཟེར་ན། ད་ཕིའུ་ཉམས་ཞིབ་ལྟེ་གནས་ཟེར་བ་འདི་ག་ནི་ཨ་མེ་རི་ཀ་ནང་གི། གཅིག་བློ་གྲོས་འདོན་མཁན་རིག་པ་འདོན་མཁན་གྱི་མཁས་པའི་ཚོགས་སྡེ་ཞིག་ཡིན་པ་དང། ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་ནང་དུ་རྟེན་གཞི་བྱས་ཡོད་པ་ཞིག་ཡིན་ལ་ཕྱི་ལོ་ཉིས་སྟོང་བཞི་གི་ལོར་གཞི་ནས་ཚུགས་པ་ཞིག་རེད། ད། ཉམས་ཞིབ་ལྟེ་གནས་འདི་ཡིས་ད་འཛམ་གླིང་དང་ཨ་རིའི་ནང་གི་སྤྱི་ཚོགས་ཀྱི་གནད་དོན་དང་མང་ཚོགས་ཀྱི་བསམ་ཚུལ། དེ་བཞིན་དུ་ཅིག་མི་འབོར་འཕེལ་འགྲིབ་ཀྱི་འགྱུར་ཕྱོགས་དག་གི་ཐད་ནས་གནས་ཚུལ་མཁོ་སྤྲོད་བྱེད་ཀྱི་ཡོད་པ་རེད། ད། དེ་ཡང་ཕིའུ་ཉམས་ཞིབ་ལྟེ་གནས་ཀྱིས་ལོ་འདི་གའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་གཉིས་ཀྱི་བར་རྒྱལ་ཁབ་ཉི་ཤུ་རྩ་བཞི་གི་ནང་དུ་ལོ་དར་མ། ད། སུམ་ཁྲི་ལྷག་གི་བསམ་ཚུལ་བསྡུ་ལེན་བྱས་ནས་གྲངས་ཐོ་དེ་ལ་ཞིབ་འཇུག་བྱས་ཏེ་ད་ཉེ་བའི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་བདུན་གྱི་ཉིན་སྙན་ཐོ་ཞིག་འགྲེམས་སྤེལ་བྱས་པ་རེད། ད་དེ་ནང་གི་ཅིག་བསམ་ཚུལ་བསྡུ་ལེན་བྱེད་ས་གི་མི་སུམ་ཁྲི་ཅིག་ཡོད་པ་འདི་ནི། ཚབ་མཚོན་རང་བཞིན་ལྡན་པའི་མི་སྣ་རྐྱང་རྐྱང་ཡིན་པས་ད་ཁོ་རང་ཚོ་བསམ་ཚུལ་བསྡུ་ལེན་བྱས་པ་དེ་ག་ད་ས་གནས་དེ་གི་མི་མང་པོ་ཞིག་གི་བསམ་ཚུལ་མཚོན་གི་ཡོད་པ་ཞིག་རེད། ཡང་དེ་བཞིན་དུ་ཕིའུ་ཉམས་ཞིབ་ལྟེ་གནས་ཟེར་བ་འདི་ནི་ཅིག་ད་ཉམས་ཞིབ་ཁང་དང་རྒྱལ་ཁབ་མང་པོ་ཞིག་གིས་ཚད་མར་འཛིན་ས་གི་ཉམས་ཞིབ་ཁང་ཞིག་ཡིན་པ་དང། ད་འདི་གི། ཉམས་ཞིབ་ཁང་དེ་ཡིས་མཁོ་སྤྲོད་བྱས་པའི་གནས་ཚུལ་དེ་ལ་ཡིད་ཆེས་དང་ད་གདེང་འཇོག་ཚད་མཐོན་པོ་ཞིག་ཡོང་གི་ཡོད་པ་རེད། ད་སྤྱི་ནས་བཤད་ན་སྙན་ཐོ་དེ་ནང་དུ་ག་རེ་བཀོད་འདུག་ཟེར་ན། རྒྱ་ནག་ལ་ད་ཡོང་འབབ་མཐོན་པོ་ཡིན་པའི་རྒྱལ་ཁབ་དག་དང་བསྡུར་ན་ད་ཡོང་འབབ་འབྲིང་ཙམ་ཡིན་པའི་རྒྱལ་ཁབ་དག་ཏུ་དགའ་མོས་བྱེད་མཁན་མང་པོ་ཞིག་ཡོད་པ་རེད། ཡིན་ན་ཡང་ཅིག་ཡོང་འབབ་འབྲིང་ཙམ་ཡིན་པའི་རྒྱལ་ཁབ་མང་པོ་ཞིག་ཡོད་པ་དེ་གི་ནང་གི་རྒྱ་གར་ནི་ཅིག་ལོགས་སུ་ཆགས་ཡོད། རྒྱ་གར་གི་མི་འབོར་མང་ཤོས་ཀྱིས་རྒྱ་ནག་ལ་དགའ་བོ་བྱེད་ཀྱི་མེད། ཡོང་འབབ་འབྲིང་ཙམ་ཡིན་པའི་རྒྱལ་ཁབ་དག་དཔེར་ན་ཁེན་ཡ་དང་མེག་སི་ཀོ། ནཱེ་ཇེ་རི་ཡ་བཅས་སུ་ད་མང་ཤོས་ཀྱིས་རྒྱ་ནག་ལ་བཟང་རྟགས་རྒྱག་པ་དང་ཡང་ན་ཅིག་ལྟ་སྟངས་ཡག་པོ་འཛིན་གྱི་ཡོད་པ་རེད། ད་འཛམ་གླིང་སྤྱི་ནས་བཤད་ན་ད་རྒྱལ་ཁབ་གང་དག་གི་ནང་དུ་ཅིག་ད་རྒྱ་ནག་ལ་ལྟ་སྟངས་ཡག་པོ་མེད་པའི་བརྒྱ་ཆའི་ཚད་དེ་ག་འདྲ་ཞིག་རེད་ཟེར་ན་ད་བྱང་ཨ་རིའི་ནང་དུ། ཁ་ན་ཌའི་ནང་དུ་ཅིག་རྒྱ་ནག་ལ་ལྟ་ཚུལ་ཡག་པོ་མེད་པའི་མི་འབོར་གྱི་བརྒྱ་ཆའི་ཚད་ནི་བརྒྱ་ཆ་བདུན་ཅུ་དོན་དགུ་དང། ཨ་རིའི་ནང་དུ་བརྒྱ་ཆ་བརྒྱད་ཅུ་གྱ་གསུམ། མེ་ཁི་སི་ཀོའི་ནང་དུ་བརྒྱ་ཆ་སུམ་ཅུ་སོ་གསུམ་དེ་འདྲ་ཞིག་རེད། ཡང་དེ་བཞིན་དུ་ལྷོ་ཨ་མེ་རི་ཀའི་ནང་དུ་རྒྱ་ནག་ལ་ལྟ་སྟངས་ཡག་པོ་མེད་པའི་རྒྱལ་ཁབ་ཀྱི་ནང་གི་ད་བརྒྱ་ཆ་གི་ཚད་ག་འདྲ་ཞིག་རེད་ཟེར་ན། སྦི་རི་ཟིལ་ནང་དུ་བརྒྱ་ཆ་བཞི་བཅུ་ཞེ་བརྒྱད་དང་ཨར་ཇིན་དྷི་ནའི་ནང་དུ་སུམ་ཅུ་སོ་བཞི། ད་དེ་ནས་ཡོ་རོབ་ཀྱི་ནང་དུ་དཔེར་ན་ཧྥ་རན་སིའི་ནང་དུ་རྒྱ་ནག་ལ་ལྟ་སྟངས་ཡག་པོ་མེད་པའི་བརྒྱ་ཆའི་ཚད་ནི་བདུན་ཅུ་དོན་གཉིས་དང། འཇར་མན་གྱི་ནང་དུ་བདུན་ཅུ་དོན་དྲུག་གི་རི་སིའི་ནང་དུ་ལྔ་བཅུ་ང་གཅིག། ད། དེ་བཞིན་དུ་རྒྱལ་ཁབ་མང་པོ་ཞིག་ཡོད་པ་དེའི་ནང་གི་ད་དམིགས་བསལ་གྱི་ཕོ་ལན་ཌི་གི་ནང་དུ་བརྒྱ་ཆ་གི་དྲུག་ཅུ་རེ་བདུན། དེ་ནས་དཔེར་ན་སུའེ་དན་གྱི་ནང་དུ་བརྒྱ་ཆ་གི་བརྒྱད་ཅུ་གྱ་ལྔ་དང། དབྱིན་ཇིའི་ནང་དུ་བརྒྱ་ཆ་གི་དྲུག་ཅུ་རེ་དགུ་ལ་སླེབས་ཡོད་པ་རེད། ད་འཛམ་གླིང་དཀྱིལ་ཤར་ས་ཁུལ་ཨི་ཟི་རེལ་འདྲ་གྱི་ན་ཨི་ཟི་རེལ་ནང་དུ་བརྒྱ་ཆ་གི་ལྔ་བཅུ་ཡིས་ད་རྒྱ་ནག་ལ་ལྟ་སྟངས་ཡག་པོ་འཛིན་གི་མེད་པ་རེད་ཡང་ཨེ་ཤི་ཡ་གི་ནང་དུ་ད་རྒྱ་གར་གི་ནང་དུ་བརྒྱ་ཆ་དྲུག་ཅུ་རེ་བདུན་རེད། ཨིན་ཌོ་ནི་ཤི་ཡ་ནང་དུ་བརྒྱ་ཆ་ཉི་ཤུ་རྩ་ལྔ་ཉི་ཧོང་གི་ནང་དུ་ད་རྒྱ་ནག་ལ་ཅིག་དགའ་མོས་མི་བྱེད་མཁན་གི་བརྒྱ་ཆ་བརྒྱད་ཅུ་གྱ་བདུན་ལ་སླེབས་ཡོད་པ་དང་ལྷོ་ཀོ་རི་ཡ་ནང་དུ་བརྒྱ་ཆ་གི་བདུན་ཅུ་དོན་བདུན་ལ་སླེབས་ཡོད་པ་རེད།

ད་འདས་པའི་ལོ་ཁ་ཤས་ཤིག་གི་རིང་རྒྱ་ནག་ལ་ལྟ་ཚུལ་ཡག་པོ་མེད་པའི་གནས་སྟངས་དེ་ད་རུང་སོར་གནས་ཡིན་པ་དང། ཡིན་ན་ཡང་ཅིག་ཕོ་ལན་གྱི་ནང་དུ་བརྒྱ་ཆ་བཅུ་གཉིས་ཡར་འཕར་ནས་འཕར་ཚད་ཆེས་མགྱོགས་ཤོས་དེ་ཆགས་ཡོད་པ་རེད། ད་དེ་ནི་གཅིག་བྱས་ན་གཅིག་ཁྱིམ་མཚེས་རྒྱལ་ཁབ་ཡུ་ཁུ་རེན་ལ་ཨུ་རུ་སུ་གིས་དམག་འཁྲུག་བརྒྱབ་པའི་སྐབས་སུ་རྒྱ་ནག་གིས་ཨུ་རུ་སུ་གི་ཕྱོགས་བྱས་ནས་ད་དམག་འཁྲུག་དེ་ལ་ཅིག་རྒྱབ་སྐྱོར་ལྟ་བུ་བྱས་པའི་རྐྱེན་གྱིས་ད་ཕོ་ལན་གྱི་ནང་དུ་རྒྱ་ནག་ལ་མི་དགའ་བའི་རྣམ་འགྱུར་དེ་ཤུགས་ཆེ་རུ་ཕྱིན་ཡོད་པའི་གནས་ཚུལ་དེ་ཐོན་ཡོད་པ་རེད། ད་ནི་མུ་མཐུད་དུ་རྒྱ་ནག་གི་འཛམ་གླིང་ཆབ་སྲིད་སྡིངས་ཆའི་ཐང་གི་བྱ་སྤྱོད་ཀྱི་སྒང་ནས་ཡང་ཅིག་མི་མང་གི་བསམ་ཚུལ་བསྡུ་ལེན་བྱེད་པའི་སྐབས་སུ་རྒྱལ་ཁབ་མང་ཤས་ཀྱིས་རྒྱ་ནག་གིས་འཛམ་གླིང་ཆབ་སྲིད་སྡིངས་ཆའི་ཐང་དུ་གཞན་པ་གི་ཁེ་ཕན་ནི་རང་གི་ཁེ་ཕན་ནང་བཞིན་གཅིག་མཚུངས་དང་འདྲ་མཉམ་དུ་མཐོང་གི་མེད་པ་དེ་ཤུགས་ཆེན་པོ་ཆགས་ཡོད་པ་རེད། དཔེར་ན་ཁེ་ན་རྡ་དང་ཧྥ་རན་སི། ཨི་ཟི་རེལ། སི་པན། སུ་ཝེ་དན་སོགས་ཀྱི་ནང་དུ་ད་མང་ཚོགས་ཀྱིས་བསམ་ཚུལ་བསྡུ་ལེན་བྱེད་ས་གི་རྒྱལ་ཁབ་དག་ལས་མང་ཤས་ཀྱིས་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ཁེ་ཕན་ལ་བསམ་གཞིགས་ཡེ་ནས་གཏོང་གི་མེད་ཅེས་བསམ་ཚུལ་དེ་བཏོན་ཡོད་པ་རེད། ཡང་ཨ་ཧྥེ་རི་ཁའི་རྒྱལ་ཁབ་བཅུ་གསུམ་དང་ཨིན་ཏྲོ་ནི་ཤི་ཡའི་ནང་དུ་བསམ་ཚུལ་བསྡུ་ལེན་བྱེད་ས་གི་ཕྱེད་ཀ་ཙམ་གྱིས་རྒྱ་ནག་གིས་ཕ་རོལ་པོའི་ཁེ་ཕན་ལ་བསམ་གཞིགས་བྱེད་ཀྱི་ཡོད་ཅེས་ཡང་བསམ་ཚུལ་དེ་བཏོན་ཡོད་པ་རེད། ན་འཛམ་གླིང་ཞི་བདེ་གི་ཐད་ནས་ད་བསམ་ཚུལ་བསྡུ་ལེན་བྱེད་ས་གི་རྒྱལ་ཁབ་དག་གི་མང་ཚོགས་ཡོངས་ལས་བརྒྱ་ཆའི་བདུན་ཅུ་དོན་གཅིག་གིས་རྒྱ་ནག་གིས་འཛམ་གླིང་ཞི་བདེ་དང་གཏན་འཇགས་ཀྱི་ཐད་དུ་ལས་དོན་གང་ཡང་སྒྲུབ་ཀྱི་མེད་ཟེར། ཨོ་སི་ཀྲོ་ལི་ཡ་དང་ཁེ་ན་རྡ། རྒྱ་གར། ཨི་ཟི་རེལ།

ཡང་དེ་བཞིན་ད་རྒྱ་ནག་གིས་ཡུ་ཁེ་རེན་གྱི་དམག་མཚམས་འཇོག་པའི་གྲོས་གཞི་དོན་ཚན་བཅུ་གཉིས་ཅན་ཟིག་བཏོན་ཡོད་པ་དེ་ཡང་ད་རྒྱ་ནག་གི་ནུས་པ་འདོན་རྒྱུའི་ཆེད་དུ་བཏོན་པ་ཞིག་རེད་ཟེར་ནས་ཡང་བསམ་ཚུལ་བརྗོད་མཁན་མང་དུ་ཡོང་གི་འདུག་རྒྱ་ནག་གིས་སོ་སོ་ནི་འཛམ་གླིང་ཞི་བདེ་སྐྲུན་མཁན་ཞིག་ཡིན་བཞིན་ད་རྒྱལ་སྤྱིའི་ཐང་དུ་ཁྱབ་བསྒྲགས་ཤུགས་ཆེན་པོ་ཟིག་བྱེད་ཀྱི་ཡོད་ན་ཡང་ད་ཁོ་རང་ཚོའི་མངའ་ཁོངས་དང་འབྲེལ་བའི་གནད་དོན་མང་པོ་ཞིག་ཐག་གཅོད་བྱེད་ཐུབ་ཀྱི་མེད་པ་ལ་བརྟེན་ནས་ཞི་བདེ་སྐྲུན་མཁན་གྱི་སྣང་བརྙན་དེ་ད་དང་ལེན་བྱེད་རྒྱུ་ཁག་པོ་ཞིག་ཆགས་ཀྱི་ཡོད་པ་རེད་ཨ་དེ་ཡང་དམིགས་བསལ་གྱིས། ད་རྒྱ་ནག་གིས་ག་དུས་ཡིན་ཡང་ཅིག་ཐའེ་ཝན་གྱི་ཐང་དུ་དམག་རྒྱག་རྒྱུ་ཡིན་པ་དང་དམག་རྒྱབ་ཆོག་ཆོག་ཡིན་པ་གི་སྡིགས་ར་སྐུལ་བཞིན་པ་དེ་ཡིས་ད་རྒྱལ་སྤྱིའི་ཐང་དུ་ད་རྒྱ་ནག་ནི་ཅིག་འཛམ་གླིང་ཞི་བདེ་ལ་ཉེན་ཁ་བཟོ་བྱེད་མཁན་ཅིག་ཡིན་གི་མཐོང་གི་ཡོད་པ་མ་གཏོགས་ཅིག་འཛམ་གླིང་ཞི་བདེ་གི་དོན་ལ་ཅིག་ལེགས་སྐྱེས་འབུལ་མཁན་ཅིག་ཏུ་མཐོང་གི་ཡོད་པ་མ་རེད། ད་བསམ་ཚུལ་བསྡུ་ལེན་བྱེད་ས་གི་བརྒྱ་ཆའི་ལྔ་བཅུ་ང་བདུན་ཙམ་གྱིས་ད་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ནང་སྲིད་ལ་ཇུས་གཏོགས་བྱེད་ཟེར་བ་དང་ཡང་བརྒྱ་ཆའི་སུམ་ཅུ་སོ་ལྔ་ཡིས་ད་དེ་ལྟར་བྱེད་ཀྱི་མེད་ཟེར་ནས་བརྗོད་ཀྱི་ཡོད། ད་ཨོ་སི་ཀྲོ་ལི་ཡ་དང་ཁ་ན་ད། ཉི་ཧོང། སི་པན། ལྷོ་ཁོ་རེ་ཡ། ད་ཨ་རིའི་ནང་དུ་མང་ཚོགས་བཅུ་ཐམ་པ་རེའི་ཁྲོད་བདུན་གྱིས་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ནང་སྲིད་ལ་ཇུས་གཏོགས་བྱེད་པ་དང། ད་དམིགས་བསལ་གྱིས་རྒྱ་ནག་གཞུང་གིས་རྒྱལ་ནང་དུ་ཆབ་སྲིད་དང་མང་ཚོགས་ཀྱི་འཚོ་བ་ལ་ད་ཇུས་གཏོགས་ཚད་ལས་བརྒལ་བ་བྱེད་བཞིན་ཡོད་པའི་བསམ་ཚུལ་དེ་ཐོན་ཡོད་པ་རེད། ད་དེ་གི་ཁྲོད་ནས་ཀྱང་ཨི་ཏྲ་ལི་ནི་ད་རྒྱ་ནག་གི་ཇུས་གཏོགས་ལ་ཞེན་པ་ལོག་པའི་རྒྱལ་ཁབ་གཙོ་བོ་དེ་ཆགས་ཡོད་པ་རེད། ད་མང་ཚོགས་ཀྱི་ཁྲོད་དུ་བརྒྱ་ཆའི་བརྒྱད་ཅུ་གྱ་གཉིས་ཀྱིས་རྒྱ་ནག་གིས་ཇུས་གཏོགས་བྱེད་བཞིན་འདུག་ཅེས་བརྗོད་ཀྱི་ཡོད་པ་རེད། ད་ཨི་ཐ་ལི་ནི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཁོངས་ནས་ད་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞིའི་ནང་དུ་མཉམ་ཞུགས་བྱེད་མཁན་གྱི་རྒྱལ་ཁབ་གཅིག་པུ་དེ་ཡིན་པས་ད་དེ་གའི་ནང་དུ་ཡང་ད་རྒྱ་ནག་ལ་མི་དགའ་བའི་རྣམ་འགྱུར་དེ་ཤུགས་ཆེ་རུ་འགྲོ་བཞིན་པ་རེད། ན་ཞི་ཅིན་ཕིན་ལ་ལྟ་ཚུལ་ག་འདྲ་ཞིག་འཛིན་གྱི་འདུག་ལབ་ན་ད་དེ་ཡང་ཕིའུ་ཉམས་ཞིབ་ལྟེ་གནས་ཀྱི་བསམ་ཚུལ་བསྡུ་ལེན་བྱེད་པའི་སྐབས་སུ་རྒྱལ་ཁབ་ཉི་ཤུ་རྩ་བཞི་གི་ནང་དུ་ཉུང་ཉུང་ཞིག་ཏུ་ད་ཞི་ཅིན་ཕིན་གྱིས་ད་འཛམ་གླིང་ལས་དོན་གྱི་ཁྲོད་དུ་ལས་ཀ་ཡག་པོ་ཞིག་ལས་རྒྱུའི་ཡིད་ཆེས་ཡོད་ནི་བཤད་མཁན་བྱུང་འདུག་ད་ཡོ་རོབ་ནུབ་མ་དང་ཨ་རི། ཁེ་ན་ད། ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོ་ཁུལ་གྱི་རྒྱལ་ཁབ་དག་གི་བསམ་ཚུལ་བསྡུ་ལེན་བྱེད་ས་དག་ལས་ད་མང་ཤས་ཟིག་གིས། ཞི་ཅིན་ཕིང་ལ་རེ་བ་གང་ཡང་བཅངས་མེད་ཅེས་བཤད་ཡོད། ཨིན་རྡུ་ནེ་ཤི་ཡ་དང་ཁེན་ཡ། ནཱི་ཇེ་རི་ཡ། ལྷོ་ཨ་ཧྥེ་རི་ཀ་བཅས་ན་ད་མང་ཚོགས་མང་ཤོས་ཞི་ཅིན་ཕིང་ལ་ཅིག་དགའ་མོས་བྱེད་མཁན་དང་གདེང་ཚོད་ཡོད་ཟེར་མཁན་གྱི་རྒྱལ་ཁབ་ཆགས་ཡོད་པ་རེད། ད་སྤྱི་ནས་བཤད་ན་རྒྱ་ནག་ལ་དགའ་བོ་མི་བྱེད་པའི་རྒྱལ་ཁབ་དག་གི་ནང་དུ་ཞི་ཅིན་ཕིང་ལ་བག་ཆགས་ངན་པ་ཡོད་པ་དང། ཡང་ཞི་ཅིན་ཕིང་ལ་བག་ཆགས་ཡག་པོ་ཡོད་པའི་རྒྱལ་ཁབ་དག་གི་ནང་དུ་ཡང་རྒྱ་ནག་རྒྱལ་ཁབ་དེ་ལ་ཡང་དེ་བས་ཅིག་ལྟ་སྟངས་ཡག་པོ་འཛིན་མཁན་མང་པོ་ཞིག་བྱུང་ཡོད་པ་རེད། ད་ཉམས་ཞིབ་ཁང་འདི་ཡིས་དེ་གི་སྔོན་དུ་ལ་ཨ་རིའི་ནང་དུ་ཡོད་པའི་ཨེ་ཤེ་ཡ་མི་རྒྱུད་དག་གི་བསམ་ཚུལ་ལ་བསྡུ་ལེན་བྱས་ཏེ་ཕྱི་ཟླ་བདུན་པའི་ཚེས་བཅུ་དགུ་གི་ཉིན་ཞིབ་འཇུག་གི་སྙན་ཐོ་ཞིག་སྤེལ་བའི་ནང་དུ་དམིགས་བསལ་ཞིག་ཡོད་པ་ནི་ད་ཨེ་ཤེ་ཡ་ནས་ཡོང་མཁན་མང་ཆེ་བ་གིས་སོ་སོའི་མ་ཡུམ་རྒྱལ་ཁབ་ལ་དགའ་མོས་བྱེད་པ་དང་ཡིན་ན་ཡང་རྒྱ་ནག་ལ་མཚོན་ན་ཨ་རིའི་ནང་གི་རྒྱ་རིགས་ཀྱིས་རྒྱ་ནག་ལ་དགའ་མོས་བྱེད་མཁན་ནི་བརྒྱ་ཆའི་ལྔ་བཅུ་ཐམ་པ་ཡང་མི་ལོང་བ་རེད། འདི་ནི་ཉམས་ཞིབ་ཁང་འདི་ཡིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཟླ་བ་བདུན་པའི་ཚེས་ལྔ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བ་དང་པོའི་ཚེས་ཉི་ཤུ་བདུན་གྱི་བར་དུ་ཨེ་ཤེ་ཡ་གི་མི་རྒྱུད་ཡིན་པའི་ཨ་རི་བ་བདུན་སྟོང་ལྷག་གི་བསམ་ཚུལ་ལ་བསྡུ་ལེན་དང་ཞིབ་འཇུག་བྱས་ཏེ། ད་རྒྱ་ནག་ལ་དགའ་མོས་ཀྱི་ཚུལ་ག་འདྲ་ཞིག་ཡོད་པ་རེད་ཟེར་ན་ཨེ་ཤེ་ཡ་གི་མི་རྒྱུད་ཡིན་པའི་ཨ་རི་བ་ད་བརྒྱ་ཆའི་ཉི་ཤུ་ལྷག་གིས་རྒྱ་ནག་ལ་དགའ་མོས་བྱེད་པ་དང་བརྒྱ་ཆའི་ལྔ་བཅུ་ང་གཉིས་ལྷག་གིས་རྒྱ་ནག་ལ་མི་དགའ་བའི་ལྟ་སྟངས་འཛིན་པ་རེད། ད་དེ་གི་ཁྲོད་དུ་ཉི་ཧོང་གི་ཨ་རི་བ་བརྒྱ་ཆའི་དྲུག་ཅུ་རེ་བརྒྱད་དང། ཁོ་རེ་ཡ་གི་ཨ་རི་བ་བརྒྱ་ཆའི་དྲུག་ཅུ་རེ་གཉིས། ཐའེ་ཝན་གྱི་ཨ་རི་བ་བརྒྱ་ཆའི་ལྔ་བཅུ་ང་དྲུག་བཅས། དེ་བཞིན་དུ་ཅིག་རྒྱ་རིགས་ཨ་རི་བ་གི་ཁྲོད་དུ་རྒྱ་ནག་ལ་ད་དགའ་མོས་བྱེད་མཁན་གྱི་ཚད་ནི་བརྒྱ་ཆའི་བཞི་བཅུ་ཞེ་གཅིག་ཙམ་ལས་མེད་པ་རེད། ཡང་དེ་བཞིན་དུ་རྒྱ་རིགས་ཨ་རི་བ་གི་ཁྲོད་དུ་ད་རྒྱ་ནག་ལ་དགའ་མོས་ཀྱི་ཚད་ནི་བརྒྱ་ཆའི་ཞེ་གཅིག་ཡིན་པ་དང་དེ་བཞིན་དུ་རྒྱ་རིགས་ཨ་རི་བའི་ཁྲོད་དུ་བརྒྱ་ཆའི་དྲུག་ཅུ་རེ་གཉིས་ལྷག་གིས་ད་ཐའེ་ཝན་ལ་མཐོང་ཚད་ཡག་པོ་འཛིན་གྱི་ཡོད་པ་རེད། ད་ད་རུང་ཨ་རིར་སྐྱེས་པའི་ད་རྒྱ་རིགས་དེ་བརྒྱ་ཆའི་བདུན་ཅུ་ཡིས་ད་ཐའེ་ཝན་ལ་དགའ་མོས་བྱེད་ཀྱི་ཡོད་པ་དེ་བཀོད་ཡོད། ད་ཐ་མར་མཇུག་སྡོམ་དུ་ད་ཕིའུ་ཉམས་ཞིབ་ལྟེ་གནས་ཀྱིས་ད་རྒྱལ་ཁབ་ད་ཨར་རྗེན་དྷི་ན་དང་ཨོ་སི་ཀྲེ་ལི་ཡ་སྦི་རི་ཟིལ་ཁེ་ན་རྡ་ཧྥི་རན་སི་འཇར་མི་ནི་གྷི་རི་སི་ཧན་གྷ་རི་རྒྱ་གར་ཨིན་དོ་ནི་ཤི་ཡ་ཨི་ཟི་རེལ་ཨི་ཐ་ལི་ཉི་ཧོང་ཁེན་ཡ་མེ་ཁི་སི་ཀོ་ནེ་དར་ལན་ད་དང་ཡང་ན་ཧོ་ལན་ནཱི་ཇེ་རི་ཡ་ཕོ་ལན་ལྷོ་ཨ་ཧྥི་རི་ཀ་ལྷོ་ཀོ་རི་ཡ་སི་པེན་སུ་ཝེ་དན་དབྱིན་ཇི་ཨ་རི་བཅས་རྒྱལ་ཁབ་ཉི་ཤུ་རྩ་བཞི་གི་ནང་དུ་བསམ་ཚུལ་བསྡུ་ལེན་བྱས་པའི་སྙན་ཐོ་འདི་ལ་ནུས་པ་ག་རེ་ཡོད་རེད་ཟེར་ན། ད་ཉམས་ཞིབ་པ་རྣམས་ཀྱིས་བརྗོད་པ་ལྟར་ན་དམངས་གཙོའི་རྒྱལ་ཁབ་དག་གིས་འཛམ་གླིང་གི་སྟེང་དུ་ད་རྒྱ་ནག་ལ་འཛིན་པའི་མཐོང་ཚུལ་གཞིར་བཟུང་ནས་མང་ཚོགས་ཀྱི་མངོན་འདོད་ཀྱི་ལྟར། སོ་སོས་རྒྱ་ནག་ལ་འཛིན་པའི་སྲིད་ཇུས་ལ་འགྱུར་བ་གཏོང་ཐུབ་དགོས་པ་དང། ད་དམིགས་བསལ་གྱིས་ཡོ་རོབ་ཀྱི་ནང་དུ་སྤྱི་ཚོགས་ཀྱི་གནོན་ཤུགས་ལ་བརྟེན་ནས་སྲིད་གཞུང་དག་གིས་འཇར་མན་ནང་བཞིན་ད་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་དྲག་པོ་བྱེད་དགོས་པའི་བརྡ་རྟགས་གསལ་པོ་ཞིག་ཡོང་དང་ཡོང་བཞིན་པ་རེད་ཅེས་བརྗོད་ཡོད། ད་འདི་ནས་འདིའི་པིའུ་ཉམས་ཞིབ་ལྟེ་གནས་ཀྱིས་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་སྙན་ཐོ་དག་གི་ནང་དོན་ཐད་ཀྱི་ད་གླེང་སློང་དེར་མཚམས་འཇོག་རྒྱུ་ཡིན། ཐེངས་འདིའི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་ཡི་ཡིན། དེ་བཞིན་དུ་འདི་ག་ཨ་རི་རླུང་འཕྲིན་ཁང་གི Podcast ལས་རིམ་ལ་གསན་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་ཡི་ཡིན། ལས་རིམ་རྗེས་མའི་ནང་དུ་མཇལ་ཡོང།